གཟུགས་མེད་ཁམས་དེ་ག་རེ། གཟུགས་མེད་ཁམས་ན་མངོན་རྟོགས་རྒྱན་བརྗོད་བྱ་ཨེ་ཡོད་ཟེར་ན། ཡོད་ཟེར་མེད་ཟེར་ཡིན་པ། དེ་ཡང་དེ་ཁྱབ་ཀྱི་མ་ཁྱབ་པའི་དོན་དག་དེ་ག་རེ་སར་བསྟན་བཅོས་ཁེགས་ན་བསྟན་བཅོས་བརྗོད་བྱ་ཁེགས་པས་མ་ཁྱབ་ཟེར། བསྟན་བཅོས་བརྗོད་བྱ་མ་ཁེགས། ཟེར་ན་སྲིད་ཡར་ད་ཡང་དེའི་འགྲོ་ཀུན་ཡོད་མེད་མི་ཤེས་དང། ག་བསྟན་བཅོས་ཁེགས་པའི་གཞི་ཡིན་ན་བསྟན་བཅོས་བརྗོད་བྱ་ཁེགས་པའི་གཞི་ཡིན་པས་མ་ཁྱབ། གཟུགས་མེད་ཁམས་ཆོས་ཅན་ཟེར་ན་ག་རེ་ཅི་ཡོད་ན་མི་ཤེས་སམ་ལེགས་དང། ང་ཚོ་དེ་འདྲ་ཅི་ན་ཡོད་ད་ག་རེ་ཡིན་དགོས་ན། གཟུགས་མེད་ཁམས་དེ་ན་ག་རེ་ཡོད་ས་རེད། ཕར་ཕྱིན་དེ་འདྲ་དེ་ཡ་གི།